དམིགས་ཡུལ་བཅས་ཀྱི་སྐོར། སིད་ནིའི་རིག་གནས་སྐྱེད་ཚལ་ཁང་གི་སློབ་སྤྱི་བློ་བཟང་ལུང་རིགས་ལགས་སུ་བཅར་འདྲི་ཞུ་གི་ཡིན། ཐོག་མ་དེ་ཉེ་ཆར་སིད་ནིའི་རིག་གནས་སྐྱེད་ཚལ་ཁང་གི་ཨོ་གླིང་སྐྱེད་ཚལ་ཞེས་པའི་བོད་ཡིག་ཚགས་པར་ཅིག་དབུ་འབྱེད་གནང་འདུག་ཨ་ནེ། ཚགས་པར་དེ་འདྲ་ཅིག་དབུ་འབྱེད་དང་འགྲེམས་སྤེལ་བྱེད་དགོས་ཡག་གི་དམིགས་ཡུལ་འདྲ་བོ་ག་འདྲ་འདྲ་བོ་ཅིག་བཅངས་ཡོད་མེད། དེའི་སྐོར་ལ་ཡང་ངོ་སྤྲོད་ཅིག་གནང་རོགས་ཞུ་དང། ཨོ་ལགས་སོ་ཨ་ནི། ཐོག་མར་ད་ད་ལྟའི་གི་སིད་ནི་བོད་རིགས་མཐུན་ཚོགས་རིག་གནས་སྐྱེད་ཚལ་ཁང་གི་སློབ་གྲྭ་འདི་ད་ལྟའི་གནས་གནས་སྟངས་འདི་ད་ཐོག་མར་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་གི་ལོ་སྨད་ཙམ་དེ་ནས་འགོ་བཙུགས་གནང་བ་བྱས་དེ་དེ་ནས་མ་གཅིག་གི་བོད་རིགས་མཐུན་ཚོགས་ཀྱི་རྒྱུན་ལས་རིམ་པ་རེད་ད་ནང་བཞིན་སློབ་སྤྱི་རིམ་པ་རེད་ད་ནང་བཞིན་ཕ་མའི་ཤུགས་ཆེའི་རྒྱབ་སྐྱོར་གྱི་གནས་སྟབས་བརྒྱུད་རིམ་དེ་འདྲའི་ཅིག་གི་ཐོག་ནས་ད་ལྟའི་རིག་གནས་སྐྱེད་ཚལ་ཁང་འདི་བྱུང་བ་ཅིག་རེད། དེ་ཡིན་དུས་ཙང་ལ་ཡང་ད་ད་ལྟའི་རིག་གནས་སྐྱེད་ཚལ་ཁང་གི་གནས་བབ་འདི་འདྲའི་ཅིག་ད་ཅིག་གི་མི་སུ་འདྲ་བ་ཅིག་མཐོང་བ་ཡིན་ན་ཡང་ཨ་ནེ་ཅིག་གི་ཚང་མས་གི་བསྔགས་བརྗོད་བྱེད་ས་དེ་འདྲའི་ཅིག་ཆགས་བསྡད་ཡོད་རེད་ཟེར་ནས་ཞུ་བ་ཡིན་ད་ག་ནང་བཞིན་གྱི་བོད་མི་རིགས་ལ་ཤ་ཞེན་ཡོད་མཁན་ཅིག་གི་ཁྱིམ་བདག་ཅིག་ངོས་ནས། མཐོང་བ་ཡིན་ན། སོ་སོའི་བུ་ཕྲུག་དེ་ཨ་ནི་གཅིག་སློབ་གྲྭ་དེ་ལ་ཡ། རང་བཞིན་གྱི་བཏང་འདོད་སྐྱེ་ཡག་ཡོང་རྒྱུའི་གི། གནས་སྟངས་འདྲ་བོ་གཅིག་གི་ཚད་མ་སོང་ན་དེ་འདྲའི་གཅིག་སླེབས་བསྡད་ཡོད་རེད། ཨོ་གླིང་སྐྱེད་ཚལ་ཟེར་ཡག་གི། ཚགས་ཤོག་ཐེངས་མ་དང་པོ་དེ། འདུག་སྟོན་ཡ་བྱུང་བ་རེད་ཟེར་ནས་ཨ་ནི་ངོ་སྤྲོད་འདྲ་བ་འདུག་ཟིན། ད་འདི་གི་ད། དགོས་རྒྱུ་མཚན་འདྲ་བ་ཅིག་བཏོན་དགོས་ཡག་གི། འདི་ཡིན་དུས་ཙང་ལ་ཡང་ད་མ་ད་ད་ལྟ་ང་ཚོའི་གི་སློབ་གྲྭ་གོང་ལ་ཞུས་པ་ནང་བཞིན་གི་སློབ་གྲྭ་འདི་བཙུགས་ཡག་འདི་ཡང་ད་གཅིག་གི་ཐོག་མའི་གི་དམིགས་ཡུལ་ད་གཅིག་པ་གཅིག་རྐྱང་རེད་ཨ་ནི་གཅིག་བོད་མི་རིགས་གི་སྐད་ཡིག་རིག་གཞུང་དང་བཅས་པ་ཨ་ནི་གཅིག་གི་རྒྱུན་འཛིན་དར་རྒྱས་བཏང་ཡག་དང་ད་ལྟའི་ང་ཚོའི་མི་རབས་ཕྱི་མ་གཞོན་སྐྱེས་དེ་ཚོའི་གི་ཨ་ནི་གཅིག་བོད་པ་ཚད་ལྡན་གཅིག་བཟོ་ཡག་གི་དམིགས་ཡུལ་ད་རང་རེད་དེ་ལབ་དུས་ཙང་ལ་བོད་པ། མཚན་ལྡན་ཟེར་དུས་ཙང་ལ་ཡང། ང་ཚོའི་བོད་པའི་སྐད་ཡིག་ཨ་ད་ག་རིག་གཞུང་དེ་དར་སྤེལ་དང། དུས་སྐད་ཅིག་གི་ཡག་པོ་ཅིག་གི་རྒྱུན་འཛིན་བྱེད་མ་ཐུབ་པ་ཡིན་ན། ཨ་ནི་ཅིག་གི་ཤ་ཁྲག་རུས་གསུམ་གཅིག་པོ་གི་བོད་པ་མཚན་ལྡན་ཆགས་ཀྱི་མ་རེད་བ། དེ་ལབ་དུས་ཙང་ལ་ང་ཚོའི་གི་ད་དམིགས་ཡུལ། ཐོག་མའི་གི་སློབ་གྲྭ་བཙུགས་ཡག་གི་དམིགས་ཡུལ་ད་ག་རེད་ལགས། ད་ག་ནང་བཞིན་ང་ཚོ་ད་ལྟའི་རིག་གནས་སྐྱེད་ཚལ། ཨོ་གླིང་སྐྱེད་ཚལ་ཟེར་ཡག་གི་ཚགས་ཤོག་འདོན་ཡག་འདི་ཡང་ཨ་ནེ་ཅིག་གི་ཐོག་མའི་གི་དམིགས་ཡུལ་དེ་འདྲའི་ཅིག་སླེབས་ཐུབ་ཡག་ལ་དམིགས་ཡུལ་བཟུང་བ་རེད། དེ་ནས་ཚགས་པར་དེ་དྲ་ཐོག་གཅིག་པུ་ལ་བྱེད་ཡག་ཡིན་ན་དང་ཡང་ན་མར print བཏང་ནས་དཔར་བསྐྲུན་བྱས་ནས་འགྲེམས་སྤེལ་བྱེད་ཡག་གི་འཆར་གཞི་འདྲ་བོ་དེ་འདྲ་ཡོད་ན། མ་རེད་ཨ་ནེ་ད་ལྟའི་དེ་ང་ཚོའི་གི་ཚགས་ཤོག་འདི་དྲ་ཐོག་རེད་ཨ་ནེ་ཅིག་གི་ཤོག་ཐོག་ལ་འདོན་བྱས་གཉིས་ཀ། གི་ཐོག་ལ་ཡང་ད་ལྟ་ང་ཚོ་གིས་དེ་འདྲའི་འདྲ་པོ་ཞིག་ཡིན། གཙོ་བོ་ཤོག་ཐོག་ལ་བཏོན་ནས་ད་ཅིག་གི་ཕར་ཚུར་སློབ་ཕྲུག་འདུས་ལ་ཅིག་གི་ལག་པ་ལ་འཆང་ནས་ཨ་ནེ་ཅིག་གི་ཀློག་ཡག་དང་ཅིག་གི་ལྟ་ཡག་ལ་སོགས་པ་དེ་འདྲའི་དང་ཨ་ནེ་ཅིག་གི་ཁྱིམ་བདག་སོ་སོའི་གི་གཟིགས་ཡག་རེད་ད་ག་ནང་བཞིན་དེ་འདྲའི་ཅིག་བྱེད་ད་ག་ནང་བཞིན་གྱི་ཨ་ནེ་ང་ཚོ་དྲ་ཐོག་རང་ལ་བཞག་ནས། ཨ་ནེ་ཅིག་གིས་དེ་བརྒྱུད་ནས་ཨ་ནེ་ཅིག་ང་ཚོའི་བོད་པའི་གི་ག་ཟེར་དགོས་རེད་ད། ཕྱི་རྒྱལ་ཡུལ་གྲུ་ཁག་ག་ས་ག་ལ་ཡ་ད་ཅིག་གིས་གཟའ་མཇུག་གི་སློབ་གྲྭ་ཚུགས་བསྡད་ཀྱི་ཡོད་པ་རེད་ད་ཡིན་དུས་ཙ་ན་ད་དེ་འདྲས་གི་ཅིག་ཡོང། དེ་འདྲས་གི་ཅིག་གི་ཕར་ཚུར་ཅིག་གི་ཅིག་གི་དེ་འདྲས་བརྒྱུད་ནས་ཨ་ནེ་ཅིག་བོད་པའི་སྐད་ཡིག་རིག་གཞུང་ལ་སོགས་པ་དུམ་པས་ཡོང་ཅིག་གི་རྒྱུད་སྤེལ་དང་དེ་ལ་བརྟེན་ནས་ཨ་ནེ་དར་སྤེལ་ཡོང་ཡ་དང་གང་ཅིའི་ཐོག་ནས་ཕན་ཐོགས་ཡོང་ཡ་དང་དེ་འདྲས་གི་རེ་བ་འདྲ་པོ་ཞིག་བཟུང་བྱས་ད་ང་ཚོ་དེ་འདྲས་དྲ་ཐོག་རང་ལ་བཞག་ཡག་གི། དང་གཉིས་ཀ་ནི་ཤོག་ཐོག་ལ་སྟོན་ཡག་རེད་དེ་ག་ནང་བཞིན་གྱི་ཨ་ནི་ཅིག་དྲ་ཐོག་རེད་གཉིས་ཀ་ལ་བཞག་ཡག་གི་འཆར་གཞི་འདྲ་པོ་ཅིག་ཐུགས་སུ་ཡོད་ཕྱིར་ན་ཞུ་བ་ཡིན།
དེ་ནས་ཚགས་པར་དེ་དུས་ཚོད་འདྲ་པོ་ག་དུས་ཙམ་ལ་སྟོན་ཡག་གི་འཆར་གཞི་འདྲ་པོ་ཡོད་ན་དཔེར་ན། བདུན་ཕྲག་གཅིག་དེ་ནས་ཟླ་བ་གཅིག་ཡང་ན་ལོ་གཅིག་དེ་འདྲ་ལ་སྟོན་ཡག་གི་འཆར་གཞི་འདྲ་པོ་དེ་འདྲ་ཡོད་ན། ཨོ་གླིང་སྐྱིད་ཚལ་ཟེར་གི་ཚགས་ཤོག་འདི་ད་ཐོག་མར་ང་ཚོ་འཆར་གཞི་ལ་ཡ་སློབ་དུས་བཞི་ཡོག་རེད་བ། སློབ་དུས་རེ་རེ་ལ་ཡ་ནི་ཚགས་ཤོག་ཐེངས་མ་རེ་རེ་སྟོན་ཐུབ་ཡག་ཅིག་དང། ཨ་ནི་ཅིག་ལོ་འཁོར་རེ་རེ་ལ་ཡ་ནི་ཅིག་དེ་ཚོ་ཕྱོགས་སྒྲིག་བྱས་བྱས་ཡང་དུས་དེབ་ཀྱི་རྣམ་པ་ལ་ཚུར་སྟོན་ཐུབ་ཡག་གི་ང་ཚོའི་གི་ཐོག་མའི་རེ་བ་རེ་བ་ཅིག་ཐུགས་ཞེན་རེ་བ་ཡིན་ལ་ད་དེ་ནས་མ་ཅིག་གི་ཅིག་དུས་ཚིགས་རེ་ལ་རེ་རེ་སྟོན་ཐུབ་ཡག་གི

གནང་མཁན་གྱི་ནང་ལོགས་ལས་ང་ཚོ་དྭང་བླངས་དགེ་རྒན་གྱི་ནང་ལོགས་ནས་ང་ཚོ་ད་ལྟ་ང་ཚོ་ད་ལྟ་སྟབས་ཡག་པོ་གཅིག་ལ་ང་ཚོ་ད་ལྟ་དེའི་ནང་ལོགས་ཡར་རྩོམ་སྒྲིག་སྐྱོང་མྱོང་མཁན་ང་ཚོའི་དྭང་བླངས་དགེ་རྒན་རྒན་རྡོ་རྗེ་ཚེ་རིང་ལགས་ཡོད་རེད། ཨ་ནི་རྒན་ལགས་ཀྱིས་རྩོམ་སྒྲིག་གཙོ་བོ་འདྲ་པོ་བྱས། ཨ་ནི་དེའི་སྒང་ལ་ང་ཚོའི་དགེ་ཆེ་རྒན་ཚེ་ནོར་བུ་ལགས་ཡོད་རེད་དེ་ནང་བཞིན་ང་ཚོའི་སློབ་སྤྱི་གཉིས་ང་གཉིས་གཉིས་བྱས་ང་ཚོ་མི་བཞིའི་གི་སི་གེ་ཆི་ད་ལྟའི་རྩོམ་སྒྲིག་ཚོགས་ཆུང་གི་ནང་ལོགས་ལ་ཡར་ཨ་ནི་ང་ཚོའི་གི་མཛད་གཙོ་རྒན་རྡོ་རྗེ་ཚེ་རིང་ལགས་ཀྱིས་གཙོ་བོ་རྩོམ་སྒྲིག་གནང་བ་བརྒྱུད་ནས་ཨ་ནི་ང་ཚོ་ད་བར་ཚོ་གཅིག་གོ། ག་ཟེར་རུ་ད་དེའི་ཐོག་ལ་ཧ་རུབ་པ་རུ་རུབ་བྱས་བྱས་ཨ་ནི་ང་ཚོ་ད་ལྟ་རྩོམ་སྒྲིག་ད་ལྟའི་ཆ་ལ་ཡང་ཨ་ནི་རྩོམ་སྒྲིག་ཚོགས་ཆུང་གི་སོ་རུ་བ་ཆེ་དེ་འདྲའི་འདྲ་པོ་ཅིག་ཆགས་བསྡད་ཀྱི་ཡོད། ཨ་ནི་གཅིག་གིས་གཅིག་ཐང་གི་ད་ལྟའི་ཆ་ལ་ང་ཚོ་སློབ་ཕྲུག་གི་ནང་ལོགས་ནས་ཨ་ནི་ད་ལྟའི་ང་ཚོ། གཅིག་གིས་ཚགས་ཤོག་གི་གོམ་པ་དང་པོ་བརྒྱབ་པ་སོང་ཙང། སློབ་ཕྲུག་གི་ནང་ལོགས་ལ་ཡ། ཨ་ནི་ཅིག་ད་ལྟའི་ཆ་ལ་རྩོམ་སྒྲིག་གི་ཐོག་ལ་ཡ། ཅིག་གི་གང་ཡང་མེད་ད་ཅིག་མ་འོང་བ་ལ་ཡང་རིམ་པས་རིམ་པས་ཀྱི་དེ་བརྒྱུད་ནས། ཅིག་ད་ལྟའི་གི་ཚགས་ཤོག་གི་སྡིངས་ཆ་དེ་བརྒྱུད་ནས། ཨ་ནི་ཅིག་སློབ་མའི་གི་ཐོག་ལ་ཡ་རྩོམ་སྒྲིག་བྱེད་ཡ་རེད། ཨ་ནི་དེ་འདྲའི་གི་ཐོག་ལ་ཡ་རང་བཞིན་གྱི་ཡར་རྒྱས་འགྲོ་བའི་སྐབས་ཙམ་ལ་ཡང་ང་ཚོ་ད་རིམ་པས་རིམ་པས་ཀྱང་གཅིག་སློབ་ཕྲུག་གི་ནང་ལོགས་ནས་ཡང་རང་བཞིན་གྱི་འགན་འཁྱེར་བའི་ཐོག་ནས་ཡང་རྩོམ་སྒྲིག་དང་གཅིག་དེ་འདྲའི་ཐོག་ལ་ཡང་ཡོང་ཡག་གི་ཕལ་ཆེར་ཏན་ཏན་དེ་འདྲའི་ཡོང་ཐུབ་པའི་གནས་སྟངས་དེ་ཡོད་རེད་བསམ་གི་ཧོར་འདྲེ་རོ་ཞིག་ཁྲེང་ཏེ་གི་ཡོད། དེ་ནས་རྒན་ལགས་ད་ལྟའི་ཆ་ལ་ཡང་རིག་གནས་སྐྱེད་ཚལ་ཁང་ལ་སློབ་ཕྲུག་དང་དགེ་རྒན་ལས་བྱེད་ག་ཚོད་ཙམ་འདྲ་བོ་བྱས་ཡོད།
ད་ལྟའི་གི་ང་ཚོའི་ཆ་ལ་ཡ། སློབ་ཕྲུག་ཕལ་ཆེར་བརྒྱ་ལ་ཉེ་བ་ད་དགུ་བཅུ་གོ་གྲངས་ཅིག། འོ་འདུག་སེ་ཡོད་ཨ་ནི་སོང་ཙང་ཨ་ནི་ད་ལྟའི་ཆ་ལ་འཛིན་གྲྭ་ཁག་བརྒྱད་བྱས། ཨ་ནི་དགེ་རྒན་ལས་བྱེད་བསྡོམས་ནས་ད་ད་ལྟ་བཅུ་དྲུག་དེ་འདྲས་བྱས་ཞུ་ཡ་ཡིན། དེ་ནས་སློབ་ཕྲུག་དེ་ཚོ་ད་རིག་གནས་སྐྱེད་ཚལ་ཁང་ནང་ལོགས་ལ། གཟའ་མཇུག་གཅིག་པོ་མ་གཏོགས་ཨ་ནི་བོད་ཡིག་སྦྱོང་ཡག་གི་གོ་སྐབས་ཡོད་མ་རེད། ད་ཡིན་ནའི་སློབ་ཕྲུག་ཁག་གཅིག་གིས་བོད་ཡིག་འབྲི་ཀློག་དེ་འདྲས་དཔེ་ཡག་པོ་དེ་འདྲས་གནང་གི་འདུག། ཨ་ནི་ཁོ་ཚོ་འཛིན་གྲྭ་གི་བང་རིམ་འདྲ་བོ་དང། འཛིན་གྲྭ་ཡར་འཕར་འགྲོ་ཡས་དེ་འདྲ་ཡོད་རེད་པས། ད་ལྟའི་ཆ་ལ་ཡ་རིག་གནས་སྐྱེད་ཚལ་ཁང་གི་སློབ་ཕྲུག་གི་བོད་ཡིག་ཡག་ཤོས་ཀྱི་གནས་ཚད་འདྲ་བོ་ག་ཚོད་ཙམ་འདྲ་བོ་ཞིག་ཆགས་ཀྱི་ཡོད་རེད།
གཟའ་འཁོར་རེ་ལ་ཡ་ད་འཛིན་གྲྭ་ཐེངས་མ་གཅིག་མ་གཏོགས་འཚོགས་ཡ་ཡོད་མ་རེད། ཨ་ནི་དེ་ཡིན་དུས་ཙང་ལ་ཡ་ཡིན་ན་ཡང་ཨ་ནི་ད་ལྟ་ག་རེ་ཞུ་དགོས་རེད། ཅིག་རྒན་ལགས་རྣམ་པ་ཚོས་ཀྱི་ཅིག་གི་སློབ་ཁྲིད་ཀྱི་འཆར་གཞི་རེད་ལམ་སྟོན། གནང་བ་ནང་བཞིན་གྱི་ད་ཅིག་གི་ཕ་མའི་གི་ཐོག་ནས་རྒྱབ་སྐྱོར་ཤུགས་ཆེན་པོ་ཞེ་དྲག་རེད། ཅིག་གི་དེ་འདྲའི་གི་རྒྱབ་སྐྱོར་བྱས་པ་དང་དེ་འདྲའི་གི་ཅིག་གི་ཐོག་ནས་ཨང་ད་ལྟའི་ང་ཚོའི་གི་རིག་གནས་སྐྱེད་ཚལ་ཁང་གི་སློབ་ཕྲུག་ལ་ཆ་མཚོན་པ་ཡིན་ན་ཅིག་གི་ལོ་རེ་ནས་མ་བསྡད་པ་ཨང་ཅིག་གི་བྲི་ཀློག་རེད་སྐད་བཤད་ཡག་རེད་འབྲི་ཡག་རེད་ཀློག་ཡག་རེད་ཡིག་གཟུགས་རེད་ཅིག་གི། བྲིས་པ་ཡིན་ན་བྲིས་གཟུགས་ཀྱི་ཐོག་རེད། ཨ་ནི་ཅིག་གི་སྐད་ཆ་བཤད་སྟངས་རེད་ཅིག་གི་ཕི་གི། དྲི་བ་གཏོང་ཚུལ་ཨ་ནི་གོ་བ་ལེན་སྟངས་རེད་གང་ས་ཅི་ཐད་ནས། ཧང་སངས་ཡག་གི་ད་ད་ལྟའི་ཆ་ལ། ཕྱི་རྒྱལ་ཡུལ་གྲུ་ཁག་ལ་ཡོད་པའི་གཟའ་མཇུག་གི་སློབ་གྲྭའི་གི་ནང་ལོགས་ནས། ཅིག་གི་མ་འདྲ་ར་བ་ཅིག་ཆགས་བསྡད་པའི་གནས་སྟངས་ཅིག་ཆགས་བསྡད་གི་ཡོད་པ་རེད། ཞུ་བ་ཅིག་རེད་ད་ནང་བཞིན་གི་ད་ང་ཚོའི་གི་ད་ལྟའི་གི་སློབ་ཕྲུག་གི་ཅིག་གི། ཚད་མཐོ་ཤོས་ར་བ་ཅིག་ད་ལྟ་འདི། Australia རང་ལ་ཡ། གཅིག་འདི་ག་རང་ལ་སྐྱེས་བྱས་དེ་ནས་ཡ་འཚར་ལོངས་བྱས་པ་དེ་འགྱུར་གྱི་ནང་ལོགས་ལས་ནས། དངོས་གནས་ག་ལ་གང་འཚམ་གྱི་ཅིག་བྲི་ཡག་རེད་ཀློག་ཡག་རེད་སྐད་བཤད་ཡག་རེད། མང་པོ་ཅིག་གི་ཐོག་ལ་ཡ་དངོས་གནས་ཧང་སངས་དགོས་ཡག་གི། ཅིག་མང་པོ་ཅིག་ཕྱི་ལོགས་ནས་ཚུར་ཡོང་མཁན་དེ། ཁྱེད་རང་བོད་ནས་སླེབས་རྒྱུ་རེད་པས་ཟེར་ཡ་ལ་སོགས་པ་དེ་འདྲའི་གི་གནས་བབ་འདྲ་བ་ཆགས་བསྡད་པའི་གནས་སྟངས་ཅིག་བྱས། ད་ལྟའི་ཆ་ལ་ཡག་ཐག་ཆོད་ཆགས་ཡོད་རེད་ཟེར་ནས་ཞུ་ཡ་ཡིན།
དེ་ནས་སློབ་ཕྲུག་དེ་ཚོ་ལས་རྩོམ་དང་རི་མོ་བཅུག་ཚད་དེ་ཚོ་ཚགས་པར་ཐོག་ལ་བཏོན་ཡས་རའི་ལོ་རྒྱུས་ཨ་ནི་ཁོ་ཚོས་མི་སེར་གྱི་དབྱིངས་དངོས་དང་མི་འདྲ་བ་རྩོམ་འབྲི་མཁན་མང་རུ་འགྲོ་ཡས་ཆད་པ་དེ་འདྲའི་གི་ཆགས་ཀྱི་ཡོད་ན་མེད་ན།
ད་ལྟ་ང་ཚོའི་གི་སློབ་མ་རྣམ་པ་ཚོས་གི་གཅིག་གི་རྩོམ་བྲིས་བཞག་རྒྱུ་རེད་སོ་སོ་བྲིས་བཞག་རྒྱུ་དེ་ཨ་ནི་ཚགས་ཤོག་ཐོག་ལ་ཡར་ད་ད་རེས་ད་ཐེངས་མ་དང་པོ་གཏོང་དགོས་པ་རེད་ད་ཡིན་དུས་ཙང་ང་ཚོའི་སོ་སོ་གི་ཉམས་མྱོང་གི་ཐོག་ནས་བལྟས་པ་ཡིན་ན་ཡང་ང་ཚོ་བྷེ་བཙན་བྱོལ་ནང་ལོགས་ལ་ཡར་རྒྱ་གར་ནང་ལོགས་ལ་ཡར་གཅིག་སློབ་གྲྭའི་ནང་ལོགས་ལ་ཡར་ཚར་གཅིག་སོ་སོ་གཅིག་སློབ་གྲྭ་སོ་སོ་གི་ནང་ལོགས་ལ་ཡར་དུས་དེབ་ལ་སོགས་པ་དེ་འདྲས་ཡོད་རེད་དེ་ཡོད་དུས་ཙང་ལ་ཡར་དེ་འདྲས་ཀྱི་ཉམས་མྱོང་ཐོག་ནས་བལྟས་པ་ཡིན་ན་ཡང། གཅིག་སློབ་ཕྲུག་གཅིག་གིས་ཨ་ནི་རྩོམ་གཅིག་དུས་དེབ་རེད་ཚགས་ཤོག་རེད་གང་ཡང་གཅིག་ལ་ཐོན་ཡོད་ན། ཨ་ནི་དེའི་ནང་འཛུལ་བའི་གི་འཛིན་གྲྭའི་སྤུ་གུ་ཚང་མའི་གི་ཡར་གཅིག་གི་དེ་ལ་དམིགས་པ་བཏང་ནས་སེམས་ཤུགས་སྐྱེད་བྱས། ཨ་ནི་སོ་སོའི་ཐོག་ལ་ཡང་རྩོམ་འབྲི་ཡག་ཐོག་ལ་ཤུགས་ཐེབས་ཡག་རེད། ད་ག་ནང་བཞིན་གྱི་སོ་སོ་གཅིག་གི་རྩོམ། ཚགས་ཤོག་དང་དེ་འདྲའི་བཏོན་ཟིན་པ་དེ་ཚོ་ཡང། ཐེངས་མ་གཅིག་བཏོན་ནས་མ་བསྡད་པ་བློ་ཡིད་མ་ཚིམས་པ་དེ་ལས་གཅིག་མུ་མཐུད་ནས། བཏོན་ཡག་ཐོག་ལ་ཡར་འབད་བརྩོན་བྱེད་ཡག་རེད། དེ་འདྲའི་གི་ཐོག་ལ་ཡང་ཨ་ནི་རྒྱ་ཆེ་རྒྱ། དེ་འདྲའི་གི་ཕན་ཐོགས་ངེས་ཅན་ཅིག་སོ་སོའི་གི། ག་རེ་ཟེར་དགོས་རེད་ད་ཉམས་མྱོང་གི་ཐོག་ནས་དེ་འདྲའི་མཐོང་ཐུབ་ཡག་གི་གནས་སྟངས་ཞིག་རེད་ལགས། ད་ལྟ་འདི་ཆ་ལ་ང་ཚོ་གཅིག་གི་རྩོམ་རིག་གི་ཐོག་ལ་ཡ། ག་རེ་ཞུ་དགོས་རེད། དེ་འདྲའི་གཅིག་གི་སྟོན་ཡ་ཡིན། ཨ་ནི་གཅིག་གི་རྩོམ་རིག་ཁྱེར་ཤོག་ཟེར་ཞུ་དུས་ཙང་ལ་ཡ། ད་གཅིག་གི་ཕ་མའི་གི་རྒྱབ་སྐྱོར་རེད། ཨ། ད་ག་ནང་བཞིན་སློབ་ཕྲུག་སོ་སོའི་གི་ངོ་ནས་གཅིག་གི་དང། ག་རེ་ཟེར་ད་ཅིག་འདོད་པ། དང་དུ་བླངས་པའི་འདོད་པའི་གི་ཐོག་ནས། ཨ་ནི་ཅིག་གི་དེ་འདྲའི་གི་ཐོག་ལ་ཡང་རི་མོ་བྲིས་ནས་བཀྲལ་ཡ་ལ་སོགས་པ་དང་སོ་སོའི་གི་ཅིག་གང་ག་ཚད་གི་ཅིག་གི་གནས་ཚད་ལ་དཔག་པའི་གི། ཅིག་གི་ཐུང་ཐུང་ཅིག་ལས་མེད་ནའི་བྲིས་ནས་བཀྲལ་ཡ་ལ་སོགས་པ་དེ་འདྲའི་གི་ཐོག་ལ་ཡང། ཨ་ནི་ཏན་ཏན་ཕན་ཐོགས་ཅིག་གི་རྒྱ་ཅིག་རྒྱ་དེ་འདྲའི་འདུག་ཟེར་ནས་ཞུ་བ་ཡིན། འོ་ལགས་སོ་རྒན་ལགས་ཨ་ནི་དུས་ཚོད་བཏོན་ནས་བཅར་འདྲི་ལན་འདེབས་ཞིབ་ཕྲ་གནང་ཐུགས་རྗེ་ཆེ། ཐུགས་རྗེ་ཆེ།